དེ་ནས་ད་ཁ་སེང་གི་སྐབས་སུ་ཆོས་ཐུན་གཉིས་ལ། ད་ལྟ་སངས་རྒྱས་སྨན་གྱི་བླ་ཡི་ཉམས་ལེན་ག་འདྲས་བྱེད་ཀྱི་ཡོད་པ། ད་དེའི་སྐབས་སུ། དེ་ནས་ད་ལྟ། དམིགས་རིམ་འདྲ་པོ་དང་སེམས་བསྐྱེད་འདྲ་པོ་གང་འདྲ་དགོས་ཀྱི་ཡོད་པ་དག་དེ་འདྲའི་ཞུས་པ་རེད་ལ་དེ་དེ་རིང་གི་ཆོས་ཐུན་གཉིས་ཀའི་ཆ་ཚང་ཚར་ནས་ད་དེ་རིང་གི་སྐབས་སུ་ཞུ་ཡ་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་སྨན་གྱི་བླ་བཻ་ཌཱུརྱ་འོད་ཀྱི་རྒྱལ་པོ་གི་མདོ་དེ་ཞུ་བ་རེད་ལ་དེ་ནས་མདོ་དེ་ཞུ་བའི་སྐབས་སུ་དེ་ནས་སྤྱིར་བཏང་གི་མདོ་རྣམ་པ་གཉིས།

ད་ལ་ཁ་སེང་ཚར་གཅིག་ཞུས་སོང་སྟེ། དེ་ནས་ད་དེ་མདོ་དེ་ཞུ་བའི་སྐབས་དང་ཁྱེད་རྣམ་པས་གསན་པའི་སྐབས་ལ། ད་ལྟ་འདས་མ་གུག་གི་ནང་ནས་ད་ལྟ་འཇམ་དཔལ།

རྒྱ་ཆེ་ཆུང་ཡོད་པའི་ནང་ནས་རྒྱ་ཆུང་ངུ་འདྲ་བོ་དེ་དག་རང་གཅིག་པུ་དོན་དུ་གཉེར་བ་ཡིན་པ་གཅིག་དང། དེ་ནས་དེ་ལྟ་བུ་ལ་རང་གཅེས་འཛིན་ཡོད་པ་ལ་བརྟེན་ནས་དེ་ཡི་དབང་གིས་མཐར་གཞན་ལ་ང་རྒྱལ་དང་ཕྲག་དོག་ལ་སོགས་པ་སྐྱེ་བའི་ཉེན་ཁ་ཡང་ཡོད་པ་རེད་ལ་རྒྱུ་མཚན་དེའི་ཕྱིར་ན། དེ་ལྟ་བུའི་ཀུན་སློང་དེ་ཡང་སྤང། དམན་པའི་ཀུན་སློང་དེ་ཡང་སྤང་སྟེ། རྒྱ་ཆེ་བ་བྱང་ཆུབ་སེམས་ཀྱི་ཀུན་སློང་དེ་དང་འཇིག་རྟེན་གྱི་ཁམས་ན་གནས་པའི་སེམས་ཅན་ཐམས་ཅད་བདེ་བ་དང་ལྡན་འདོད་ཀྱི་བློ་དང་སྡུག་བསྔལ་དང་བྲལ་འདོད་ཀྱི་བློ་ཡོད་པ་ཡིན་པའི་ཕྱིར་ན་དེ་རྣམས་བདེ་བ་ལ་བཀོད་པ་དང་སྡུག་བསྔལ་དང་བྲལ་བའི་ཕྱིར་དུ་དེ་ནི་ང་རང་ཚོ་གི་དམ་པའི་ཆོས་ཉན་པ་དང་དམ་པའི་ཆོས

还有如何发心等等这些部分呢， 在之前的两堂课都已经讲过了。 那在今天晚上呢， 这堂课里面要讲解的就是药师经哦。 那在之前有提到过， 主要有两部啊， 这个药师经， 一个呢叫做药师七佛的这样子的一个经典。 那我们这一次要讲的呢是另外一部， 也就是这里所说的叫药师琉璃光如来本愿功德经哦。 那么， 在这里呢， 我们昨天之前的课程有讲过了， 人们却说， 但是因为这一部分很重要， 因此呢会再讲一遍。 所以呢， 啊， 这就是在第九页， 你会看到， 如果是看这个玄奘大师所译的话， 是说， 啊， 汝今谛听， 极善思维， 当为汝说， 在第九页的最后几句哦。 那在这里呢， 在藏文里面， 呃， 它分为有三个部分。 昨天有谈到过了， 也就是当我们在听闻佛法， 尤其在听经的时候， 那我们很重要的就是要具备如经谛听， 极善思维这个部分。 那在昨天讲解的时候呢， 这两句话它分为了三个部分在里面。 第一个呢就是要听好， 第二个呢就是要专心听， 第三个呢是要。 意识要记住哦， 有这三个部分。 所以， 当你如果把握住这三个部分的时候， 那无论你听任何的经典思维， 任何经典的时候呢， 你都会得到很大的利益的。 所以， 第一个， 什么叫做听好呢？ 那它的意思就是说， 你要带了一个清净的动机而来听闻。 那这是什么意思？ 首先， 因为我们还是凡夫， 所以很多时候我们还是会有许多烦恼， 譬如说可能有傲慢心啊， 有烦恼心， 有嫉妒心等等。 所以如果夹杂着这样的烦恼而来听经的话呢， 那这就变成一个不清净的一件事情了。 所以在最开始我们要听好， 就是说要带一个清净的动机哦。 那么， 那仅是这样子就够了吗？ 还不够， 因为有的人说。 那我只为自己得到快乐就好了。 那的确， 这个动机跟发心它没有错， 它是可以的。 但是我们说发心里面它有小的发心跟大的发心哦。 所以刚刚这种只想到自己的这种发心， 它还只是小的。 所以这时候我们要有一个大的发心。 那么。 为什么要有大的发心？ 因为如果你总是只想到自己的时候， 因为这个我执， 它慢慢慢慢就会牵引出许多嫉妒啊， 各种的烦恼。 所以我们还是要消除这个自我的发心， 而要升起一个大的心。 什么是大的心？ 也就是菩提心。 那尤其我们说， 每一个众生， 每一个生命都希望是要离苦得乐的， 所以我们就带着这一念心， 在每一次听闻经典之前， 我们心中想。 我这里听闻佛法， 我思维佛法， 我修持佛法， 都是为了要利益一切众生， 让他们能够得到快乐， 跟离开痛苦。 所以我们同样， 今天我们现在听闻佛法之前， 也请各位要发起这样子的心来听闻佛法。 对呢， 他第一就是去年是你把的， 拉都尼拉， 送我的了。 다티 랍드니 시바티 དེ་ནས་རང་གི་བློ་དང་སེམས་དེ་རྩེ་གཅིག་ཏུ་བསྒྲིམས་ནས། དམ་པའི་ཆོས་ལ་བློ་གཏད་ནས་ཉན་དགོས་པ་མ་གཏོགས། དེ་ནས་རྣ་བ་གཏད་ནས་མ་བསྡད་པ། རྣ་བ་ལ་ཐོས་ན་ཡང་སེམས་ལ་མི་ཟིན་པ་འདྲ་བོ་མ་ཡིན་པར་རབ་ཏུ་ཉོན་ལ་གསུང་བ་སྟེ། དེ་ནི་ཉན་ཚུལ་གཉིས་པ་དང། ཉན་ཚུལ་གསུམ་པ་སྟེ། ཡིད་ལ་ཟུངས་ཞེས་གསུང་བ་སྟེ་ད་རང་གི་ཉོན་མོངས་པ་དང་འདྲེས་པ་ཡང་མ་ཡིན། དེ་ནི་རྣ་བ་མི་གཏད་པ་ཡང་མ་ཡིན་ན་ཡང། དེ་ནི་སེམས་ལ་ཧ་ཅང་གི་གལ་ཆེན་པོ་ཟེར་ནས་བཟུང་བ་མ་ཡིན་ན། དེ་ནི་དེ་བརྗེད་འགྲོ་བ་ཡིན་པའི་ཕྱིར་ན། དེ་ནི་དེ་ལྟ་བུ་མ་ཡིན་པར་ཡིད་ལ་ཟུངས་ཞེས་གསུང་བ་སྟེ།

དེ་ནས་དམ་པའི་ཆོས་ཉན་པ་དེ་གཙང་མ་གཅིག་འགྲོ་གི་ཡོད་མ་རེད། དེ་ནས་གཉིས་པ་དེ་རྣ་བ་མི་གཏད་ཁ་སྦུབ་ལྟ་བུའི་སྐྱོན་གསུང་གི་ཡོད་རེད་ལ་སྣོད་ཀྱི་ནང་དུ་དེ་ནས་ཅི་ཡི་ཟས་དང་སྐོམ་ལ་སོགས་པ་ཡག་པོ་ཅིག་བླུགས་ན་སྣོད་དེ་ཡར་ཁ་བཟེད་ནས་བླུགས་དགོས་ཀྱི་ཡོད་རེད་མ་གཏོགས་སྣོད་དེ་ཁ་སྦུབ་ནས་དེའི་སྟེང་དུ་བླུགས་ན་དེ་ནས་སྣོད་ཀྱི་ནང་དུ་འགྲོ་གི་ཡོད་མ་རེད་ལ་དེའི་ཕྱིར་ན་དམ་པའི་ཆོས་ཡག་པོ་མ་ཉན་ན་དེ་ནས་དེ། རང་གི་སེམས་ལ་ཡང་ངེས་ཀྱི་མ་རེད་ལ་དེ་ནི་རྣ་བ་ལ་ཡང་ཐོས་ཀྱི་ཡོད་མ་རེད། དེ་ནས་ད་གསུམ་པ་དེ་ཡིད་ལ་མི་འཛིན་ཞབས་རྡོལ་ལྟ་བུའི་སྐྱོན་གསུང་གི་ཡོད་བ་རེད་ལ་དེ་ནི་སྣོད་ཀྱི་ནང་དུ་བླུགས་ན་ཡང་སྣོད་དེ་ཞབས་རྡོལ་ཏེ་བུག་བདེ་བ་ཅན་ཡིན་ན་དེའི་ནང་དུ་གང་བླུགས་ན་ཡང་དེ་ནི་ཞབས་ནས་མར་ཟག་འགྲོ་གི་ཡོད་བ་རེད་ནང་ལ་བསྡད་ཀྱི་ཡོད་མ་རེད་ལ་དེ་བཞིན་དུ་དེ་ནི་སྐྱོན་དང་བཅས་པ་ཡིན་པའི་ཕྱིར་ན་སྐྱོན་གསུམ་པོ་དེ། tene tangdo gogo ta
接着呢， 在听闻经典的第二个要点是什么呢？ 就是我们要专注的听， 专注的听就是我们的心要专心。 那不然的话， 如果心不在焉的话呢， 你什么都听不进去的。 再来第三个要点， 就是你要记住， 就是你要记忆意持这样的内容。 那如果说第一个我们动机也清净了， 再来我们心也很专注了， 但是呢， 如果你没有记， 试着去记住它的话呢， 那也是不行的， 因为你很快又忘了它了。 所以呢， 第三个要点就是你要把它记下来。 也因此呢， 在呃过去许多一些这些论师一些大师们， 他们就解释到说， 呃刚刚谈到这三个要点， 他用一个呃容器来做比喻， 那就好像第一种。 容器呢？ 如果里面是不干净的， 或者是有毒的容器的话， 你会看到， 如无论你放什么再好的食物进去， 这个食物它也会变成有毒的。 就像是这个比喻， 如果我们在听法的时候， 我们的心心的这个容器它不清净的时候， 它有烦恼的话， 那听进来的各种的法教也会变得不清净了。 同样， 第二个， 如果说一个容器它是倒过来的话呢， 那我们说要装东西， 你一定要是。 正着嘛， 然后放东西才进得去。 如果你把这个碗倒过来的话， 什么东西也都放不进去的。 同样， 就好像如果我们坐在这边， 但是我们却心不在焉， 在想其他的话， 不只是你根本不知道在说什么， 甚至耳朵可能都听不到有这样说法的声音哦， 就好像一个碗它是倒过来是一样的。 再来第三个， 那些大师们做个比喻呢， 就好像一个碗如果有洞的话。 那无论你倒再好吃的东西进去， 它最后也都会流出来， 也都会不见了。 所以同样呢， 如果我们听闻佛法的时候， 你没有试着去记忆它的话呢， 那么最后它也都会流到了， 流掉了， 那你就没有办法记住它了。 所以这三个呃情况都是我们应该断除它的。 那因此呢， 断除了这三种错误的情况， 我们把握住三种要点的话， 这是很重要的。 我们在听闻经典的时候要注意的。

མཚན་དེ་སྨོས་པ་རེད་ལ། ད་དེ་རྒྱ་གར་གྱི་སྐད་ནས་བོད་སྐད་དུ་བསྒྱུར་བའི་སྐབས་སུ། དེ་ནི་རྐྱེན་ངན་དང་བར་ཆད་ཞི་བ། མ་འོངས་པ་ལ་ཐོས་བསམ་གནང་མཁན་ཡིན་ན་ཡང་ད་དེ་ལྟ་བུ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ལ་དད་པ་དང་མོས་གུས་སྐྱེ་དགོས་པར་བསྟན་པའི་ཕྱིར་དུ་ལ་འགྱུར་གྱི་ཕྱག་ཞེས་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ལ་ཕྱག་འཚལ་ལོ་ཞེས་གསུངས་པ་རེད་ལ། ད་དེའི་མདོ་ཡི་མཚན་རྒྱ་སྐད་ལྟར་སྨོས་པ་དང།

的这一部 《 药师经 》 它的名称。 接下来呢， 他又说在藏文里面的名称是什么？ 接下来呢， 他又会提到是啊啊， 这里是中文的话会写出来哦。 所以在这里， 为什么最开始要放一段说梵文呢？ 就在藏文经典原文里面， 开头会有一段梵文， 这个是译者、 翻译者呢他加上去的， 并不是这一本经它本身有的。 那为什么你说他要加这么一段梵文在最上面呢？ 这个原因就是因为代表这部经呢， 并不是这个翻译者他自己创作出来的， 而是在当年印度的时候呢。 佛陀他真的就有亲口所说的这一部经典， 所以最开始呢会说有放梵文的经典的名称， 那么在接下来呢， 藏文里面会有一段叫做礼敬诸佛菩萨， 这个在中文里面并没有， 那这个呢也是翻译家， 就是这个藏族的翻译师他所写的， 那这个礼敬诸佛菩萨的意思呢， 为的是能够帮助他在翻译的过程当中 呢， 能够没有任何的障碍。 而且也为了未来的有缘的听闻思维这部经的人呢， 他在最开始也对佛菩萨升起信心了， 所以在藏文最开始还有这个叫做礼敬的部分。 那么， 所以呢， 你会看到说， 在藏文原文的开始， 它就最开始有第一个梵文经典的名称， 第二个呢， 它就有藏文本身这部经典的名称。 那么再来第三个呢， 就是礼敬的诸佛菩萨这几个部分哦。 那这都是代表说这一部经呢， 它是真的从印度当时就有的。 但是在中文这里的话， 我们是直接从 《 药师琉璃光如来本愿功德经 》 这里开始。 དེ་ནས་ད་དེའི་རྗེས་སུ་མདོ་ཡི་གླེང་གཞི་རེད་ལ། གླེང་གཞི་ཟེར་ན་ད་དང་པོ་མདོ་འདི་སུས་གསུངས་པ་ཡིན་པ་དང་གཅིག། གནས་གང་དུ་གསུངས་པ་ཡིན་པ་དང་གཉིས། འཁོར་གང་འདྲའི་དཀྱིལ་ལ་གསུངས་པ་ཡིན་པ་དང་གསུམ། དགོས་པ་གང་གི་ཆེད་དུ་ལ་གསུངས་པ་ལ་སོགས་པ་ད་དེ་འདྲའི་གི་ལོ་རྒྱུས་འདྲ་བོ་ཅིག་ཡིན་པའི་ཕྱིར་ན། དེ་ནས་མདོ་ཡི་ཚིག་དོན་དེ་ཚོ་ཞིབ་ཚགས་པོ་དང། དེ་ནས་དོན་གསལ་པོ། ཡོད་བ་རེད་ལ་དམིགས་བསལ་གྱི་འགྲེལ་བཤད་འདྲ་པོ་མ་བརྒྱབ་ན་ཡང་འགྲིག་ས་རེད་བསམ་པ་ད་དེ་འདྲ་བྱུང་སོང་ལ། དེ་ཡང་འདི་སྐད་བདག་གིས་ཐོས་པ་དུས་གཅིག་ན་བཅོམ་ལྡན་འདས་ཡུལ་རྒྱུ་བ་རྒྱུ་ཞིང་ཡངས་པ་ཅན་དུ་བྱོན་ཏེ་ཡངས་པ་ཅན་རོལ་མོའི་སྒྲ་ཅན་གྱི་ལྗོན་པའི་དྲུང་ན་དགེ་སློང་བརྒྱད་སྟོང་གི་དགེ་འདུན་ཆེན་པོ་དང་ཐབས་ཅིག་ཏུ་བཞུགས་ཏེ་བྱང་ཆུབ་སེམས་དཔའ་སུམ་ཁྲི་དྲུག་སྟོང་དང་ཡང་ཐབས་ཅིག་ཏུ་རྒྱལ་པོ་དང།

呃， 因此人们就说这一段其实蛮清楚的， 所以人们却就不多做解释， 刚刚就念过去了， 所以说。 如是我闻， 一时薄伽梵游化诸国， 至广严城， 住月音树下， 与大比丘众八千人俱， 菩萨摩诃萨三万六千及国王、 大臣、 婆罗门、 居士、 天龙八部、 人非人等无量大众恭敬围绕而为说法。
དེ་ནས་ད་དེའི་རྗེས་སུ་མདོ་ཡི་དོན་རེད་ལ། མདོ་ཡི་དོན་ལ་སྤྱིར་བཏང་གི་སྡེ་ཚན་ཁ་ཤས་ཡོད་རེད་ལ། དང་པོ། སངས་རྒྱས་སྨན་གྱི་བླ་བཻ་ཌཱུརྱའི་འོད་ཀྱི་རྒྱལ་པོས་སྨོན་ལམ་ཆེན་པོ་བཅུ་གཉིས་བཏབ་པའི་གི་ཚུལ་དང། དེ་ནས་དེའི་རྗེས་སུ་འཕགས་པ་འཇམ་དཔལ་གྱི་ཞུས་གླེང་དང། དེ་ནས་ད་དེའི་རྗེས་སུ་ང་རང་ཚོ་ལ། དེ་ནས་མདོ་འདི་ལ་བརྟེན་ནས་སྐྱོན་གང་འདྲ་ཞིག་སྤང་གི་ཡོད་པ། རྒྱུ་ཉོན་མོངས་པ་དང་འབྲས་བུ་སྡུག་བསྔལ་བ་ལ་སོགས་པ་གང་འདྲ་ཞིག་སྤང་གི་ཡོད་པ། དེ་ནས་དེའི་རྗེས་སུ་ཡོན་ཏན་གང་འདྲ་ཞིག་ཐོབ་ཀྱི་ཡོད་པ། དེ་ནས་མདོ་འདི་ཉམས་སུ་ལེན་པའི་སྐབས་སུ་ལ་ཉམས་ལེན་གང་འདྲ་ཞིག་དགོས་ཀྱི་ཡོད་པ། ད་མདོ་འདི་གི་ཕན་ཡོན། དེ་ནས་ཡང་ཡང་བསྐྱར་དུ་ཀུན་དགའ་བོ་གི་ཞུས་ལན། དེ་ནས་བྱང་ཆུབ་སེམས་དཔའ་སྐྱབས་གྲོལ་གྱིས་དྲི་བ་ཞུས་ནས་དྲིས་ལན། དེ་ནས་ཀུན་དགའ་བོ་གི་ཞུས་ལན་དང་དེ་ནས་མཐར་གནོད་སྦྱིན་གྱི་སྡེ་དཔོན་ཆེན་པོ་རྣམས་ཀྱིས་མདོ་དེ་ཚོའི་གི་དོན་དེ་འཆང་བ་དང་ཀློག་པར་བྱེད་ན་ད་དེ་ལ་དེ་ནས་སྲུང་བ་དང་སྐྱོབ་པར་བྱེད་གི་ཡིན་ཞེས་ནས་ཁས་བླངས་ཤིང་དམ་བཅས་པའི་ཚུལ་དེ་དེ་ལྟ་བུ་རིམ་པ་བཞིན་དུ་བསྟན་གནང་ཡོད་བ་རེད་ལ། དེ་ནས་ད་དེ་ཡི་ནང་ནས་དང་པོ་སྨོན་ལམ་ཆེན་པོ་བཅུ་གཉིས་བཏབ་པ་གི་ཚུལ་དེ་གསུང་བ་རེད།

དེ་ནས་དོགས་པ་དང་ཐེ་ཚོམ་ཟ་བ་ཡོང་སྲིད་ཀྱི་རེད། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཕན་ཡོན་འདི་ལྟ་བུ་ཅིག་ཡོད་པར་གསུངས་འདུག་སྟེ། དེ་ནས་ཕན་ཡོན་དེ་མངོན་དུ་འགྱུར་ཐུབ་ཀྱི་མེད་འགྲོ་བསམ་པའི་ཐེ་ཚོམ་འདྲ་པོ་སྐྱེ་སྲིད་ཀྱི་རེད་ལ། ཐེ་ཚོམ་དེ་དེ་ནི་དོན་དང་ལྡན་པའི་ཐེ་ཚོམ་རེད་པས་ཟེར་ན་དོན་དང་ལྡན་པའི་ཐེ་ཚོམ་མ་རེད་དེ་དོན་དང་མི་ལྡན་པ། ཐེ་ཚོམ་དང་དོགས་པ་དེ་བསལ་ཐུབ་པའི་རྒྱུ་མཚན་དང་དགོས་པ་ཡོད་པ་རེད་ལ། དེའི་རྒྱུ་མཚན་དང་དགོས་པ་དེ་མདོ་ཡི་ནང་ནས་གསལ་པོར་བསྟན་གནང་ཡོད་མ་རེད་ལ། དེས་ད་ཕྱིས་སུ་བྱོན་པའི་མཁས་པ་དང་གྲུབ་ཐོབ་ཁྱད་པར་ཅན། དེ་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་ལྟ་བུ་དང་འཕགས་པ་ཐོགས་མེད་ལ་སོགས་པ་རྣམས་ཀྱིས་བསྟན་བཅོས་བརྩམས་ནས། དེ་ནས་དེ་ལ་ཐེ་ཚོམ་དེ་སྐྱེས་ན་ཐེ་ཚོམ་དེ་བསལ་བའི་གི་རིགས་པ་ག་རེ་གནང་དགོས་ཀྱི་ཡོད་པ་དེ་ཚོ་བསྟན་བཅོས་ཐམས་ཅད་ཀྱི་ནང་དུ་གསལ་གྱི་རེད་ལ།

譬如说， 首先就讲到这个呃药师琉璃光如来他曾经发的这个十二个大愿， 然后呢， 还有再接下来就是文殊菩萨跟释迦牟尼佛的一段的请问问答， 在之后呢， 又有谈到说对于我们来说， 我们要如何依靠这个 《 药师经 》。 而能够消除我们各种的， 我们说烦恼也好， 还有由烦恼所造成的痛苦也好， 我们能够如何去消除它？ 同时在后来又有提到如何透过这部经典能够增加我们的功德， 产生各种的利益， 并且也提到说我们该如何去修持这部经典。 那么在之后呢， 又有像阿难尊者跟这个救托菩萨的一段的这样子的内容经文， 在最后呢又有十二要叉大将。 那他也发愿说， 在未来有任何人如果听闻思维念诵这部经典的话， 他们会发心来护持， 所以会看到整个这个药师经大致有这样的内容。 所以首先呢， 我们谈到的是第一个部分哦， 就是有十二个大愿， 就是我们说药师如来的十二个大愿的部分。 但其实呢， 我们说佛经的话。 它是文字是比较容易理解的， 所以尤其当我们这样读过去的时候， 你会看到， 哎， 你都可以理解， 其实不用多做解释哦。 但是呢， 人们就说， 由于我们啊， 怎么说， 有的时候在读诵这些经典的时候呢， 你还是很容易会升起一些疑惑， 就说， 哎， 这个经典里面都说这么多的利益哦， 能够消除这么多的病痛， 这么大的力量， 那为什么好像？ 还是有那么多的病痛， 然后还是有很多的情况， 你可能在念的时候， 你会有许多的疑惑会出现哦。 所以人们在这里说， 这种疑惑它是一种正确， 就是说真的需要这么担心吗？ 其实不需要的， 这是没有意义的。 为什么呢？ 因为。 佛陀他在经中呢会这么说， 他都是有原因的， 他都是有他的这种逻辑跟思维的内容在里面。 但是呢， 在佛经当中， 他并没有把这些逻辑跟这些理论呢说出来， 他只是说他的利益而已。 所以因此呢， 我们看到这些逻辑、 原因跟论事这些东西会在哪里出现呢？ 这个是在由后世的， 譬如说像龙树菩萨， 还有像无着论师等等。 他们就依照佛经就写了很多的论点， 而将就是因为后世许多人在读经的时候， 你会升起很多疑惑， 所以他们透过著作论点呢， 透过理论逻辑消除我们的疑惑。 所以人们却说， 在座各位， 如果你们未来有时间、 有机会的话呢， 也希望你们多去听闻跟思维这个论点， 就是由后世这些大师所著的论点的话呢， 也会很有利益的。 དེ་ནས་ད་དེ་ཡང་ད་ད་ལྟ། དེ་ནས་གླེང་གཞི་གི་དབང་དུ་བྱས་ཏེ། རིམ་གྱིས་བསྟན་པར་མཛད་པ་དེ་ད་ད་ལྟ། སངས་རྒྱས་བཅོམ་ལྡན་འདས་སྨན་གྱི་བླ་བཻ་ཌཱུརྻ་འོད་ཀྱི་རྒྱལ་པོས་སྨོན་ལམ་ཆེན་པོ་བཅུ་གཉིས་བཏབ་པའི་ཚུལ་དེ་སངས་རྒྱས་ཀྱིས་གསུང་དགོས་པའི་རྒྱུ་མཚན་ཏེ། དེ་ནས་འཕགས་པ་འཇམ་དཔལ་དབྱངས་ཀྱིས་ཞུས་ནས་གསུང་བར་མཛད་པ་བསྟན་ཏེ། དེ་ནས་སངས་རྒྱས་ཀྱི་མཐུས་ཆོས་ཀྱི་རྒྱལ་བུ་འཇམ་དཔལ་སྟན་ལས་ལངས་ཏེ་བླ་གོས་ཕྲག་པ་གཅིག་ཏུ་བགོས་ནས་པུས་མོ་གཡས་པའི་ལྷ་ང་ས་ལ་བཙུགས་ཏེ་བཅོམ་ལྡན་འདས་ག་ལ་བ་དེ་ལོགས་སུ་ཐལ་མོ་སྦྱར་བ་བཏུད་ནས་བཅོམ་ལྡན་འདས་ལ་འདི་སྐད་ཅེས་གསོལ་ཏོ། གང་ཐོས་པས་སེམས་ཅན་གྱི་ལས་ཀྱི་སྒྲིབ་པ་ཡོངས་སུ་བྱང་བར་འགྱུར་བ་དང། སླད་མའི་ཚེ་སླད་མའི་དུས་སུ་དམ་པའི་ཆོས་ལྟར་བཅོས་པ་འབྱུང་བ་ན། སེམས་ཅན་དེ་དག་རྗེས་སུ་བཟུང་བའི་སླད་དུ་དེ་བཞིན་གཤེགས་པ་དེ་དག་གི་མཚན་དང་སྔོན་གྱི་སྨོན་ལམ་ཁྱད་པར་རྒྱས་པ་བཅོམ་ལྡན་འདས་ཀྱིས་བསྟན་དུ་གསོལ། དེ་ནས་བཅོམ་ལྡན་འདས་ཀྱིས་འཇམ་དཔལ་གཞོན་ནུར་གྱུར་པ་ལ་ལེགས་སོ་ཞེས་བྱ་བ་བྱིན་ཏེ་འཇམ་དཔལ་ལེགས་སོ་ལེགས་སོ་འཇམ་དཔལ། ཁྱེད་ཀྱིས་སྙིང་རྗེ་དཔག་ཏུ་མེད་པ་བསྐྱེད་ནས་སེམས་ཅན་ལས་ཀྱི་སྒྲིབ་པ་སྣ་ཚོགས་ཀྱིས་བསྒྲིབས་པ་རྣམས་དང་ལྷ་དང་མི་རྣམས་ཀྱི་དོན་དང་ཕན་པ་དང་བདེ་བའི་ཕྱིར་གསོལ་བ་འདེབས་པ་ནི་ལེགས་སོ། འཇམ་དཔལ་དེའི་ཕྱིར་ལེགས་པར་རབ་ཏུ་ཉན་ལ་ཡིད་ལ་ཟུངས་ཤིག་དང་བཤད་དོ། འཇམ་དཔལ་གཞོན་ནུར་གྱུར་པས་བཅོམ་ལྡན་འདས་ལ་དེ་བཞིན་ནོ་ཞེས་གསོལ་ནས་བཅོམ་ལྡན་འདས་ཀྱི་ལྟར་ཉན་པ་དང་བཅོམ་ལྡན་འདས་ཀྱིས་འདི་སྐད་ཅེས་བཀའ་སྩལ་ཏོ། ཞེས་པ་སྟེ།

所以你会看到这里说， 尔时呢曼殊师利法王子成佛威神从坐而起。 偏袒一肩， 又膝着地， 向薄切凡屈躬合掌白言 ：“ 世尊， 唯愿演说如是相类诸佛名号， 及本大愿殊胜功德， 令诸闻者业障消除， 未于利乐相法转时， 诸有情故。 尔时呢， 世尊赞曼殊室利童子言： 善哉善哉， 曼殊室利， 如以大悲， 劝请我说诸佛名号， 本愿功德， 为拔业障所缠有情， 利益安乐相法转时， 诸有情故。 ” 汝今谛听， 极善思维， 当为汝说。 曼殊师利言 ：“ 为然， 愿说。 啊， 我等要闻。 ” 所以在这里这一段就是说出啊

དེ་ན་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་རིག་པ་དང་ཞབས་སུ་ལྡན་པ་བདེ་བར་གཤེགས་པ་འཇིག་རྟེན་མཁྱེན་པ་སྐྱེས་བུ་འདུལ་བའི་ཁ་ལོ་སྒྱུར་བ་བླ་ན་མེད་པ་ལྷ་དང་མི་རྣམས་ཀྱི་སྟོན་པ་སངས་རྒྱས་བཅོམ་ལྡན་འདས་སྨན་གྱི་བླ་བཻ་ཌཱུརྱའི་འོད་ཅེས་བྱ་བ་བཞུགས་སོ་འཇམ་དཔལ་བཅོམ་ལྡན་འདས་དེ་བཞིན་གཤེགས་པ་སྨན་གྱི་བླ་བཻ་ཌཱུརྱ་འོད་དེ།

སངས་རྒྱས་སྨན་གྱི་བླ་བཻ་ཌཱུརྱ་འོད་ཀྱི་རྒྱལ་པོ་ལ་གསོལ་བ་བཏབ་ན་འབྲས་བུ་བཟང་པོ་འབྱུང་གི་རེད་གསུངས་ནས་བསྟན་པ་རེད་ལ། དེ་ཡང། དེ་ཡི་སྨོན་ལམ་ཆེན་པོ་དང་པོ་ནི། གང་གི་ཚེ་བདག་མ་འོངས་པའི་དུས་ན་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་མངོན་པར་རྫོགས་པར་སངས་རྒྱས་པ་དེའི་ཚེ་བདག་གི་ལུས་ཀྱི་འོད་ཀྱིས་འཇིག་རྟེན་གྱི་ཁམས་གྲངས་མེད་དཔག་ཏུ་མེད་ཅིང། དཔག་གིས་མི་ལང་བ་དག་ལྷམ་མེ་ལྷན་ནེ་ལྷང་ངེར་གྱུར་ཅིག། སེམས་ཅན་ཐམས་ཅད་སྐྱེས་བུ་ཆེན་པོའི་མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུས་ལེགས་པར་བརྒྱན་པར་གྱུར་ཏེ་བདག་ཅི་འདྲ་བ་དེ་བཞིན་དུ་སེམས་ཅན་ཐམས་ཅད་ཀྱང་དེ་འདྲ་བར་གྱུར་ཅིག་ཅེས་བཏབ་བོ། ད་ཞེས་གསུངས་པ་རེད་ལ་སྨོན་ལམ་ཆེན་པོ་དང་པོ་དེ་དཔེ་རྒྱ་ཆེ་བ་དང་ཤིན་ཏུ་ཟབ་པ་རེད་ལ། དེ་ནི་སྤྱིར་བཏང་གི་ཚིག་གི་དབང་དུ་བྱས་ན་དེ་གོ་སླ་པོ་རེད་ད་དེ་ལྟ་བུའི་སྨོན་ལམ་ཅིག་བརྒྱབ་གནང་བ་རེད་ལ། དེ་ནི་ད་དེ་ལ་ང་རང་ཚོ་དོགས་པ་དང་ཐེ་ཚོམ་ག་རེ་ཟ་གི་རེད་ཟེར་ན། དེ་ནི། ཁོང། ད་སངས་རྒྱས་བཅོམ་ལྡན་འདས་སྨན་གྱི་བླ་བཻ་ཌཱུརྱ་འོད་ཀྱི་རྒྱལ་པོ་དེ་མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུས་བརྒྱན་པ། བྱུང་བ་རེད་ལ། དེ་ནས་ད་ལྟའི་བྱུང་བ་གི་འོད་དེ་ལ་བརྟེན་ནས། དེ་ནས་སེམས་ཅན་ཐམས་ཅད་མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུས་བརྒྱན་པ་དེ་ད་ལྟ་ཡོང་ཐུབ་ཀྱི་མི་འདུག་བ། ད་ལྟའི་སྨོན་ལམ་ཆེན་པོ་བཏབ་པ་དེ་དོན་མེད་པ་འདྲ་བོ་ཅིག་ཡིན་ས་མ་རེད་པས་བསམ་པ་འདྲ་བོ་ཐེ་ཚོམ་སྐྱེ་སྲིད་ཀྱི་རེད་ལ། དེ་ནས་དེའི་ཐེ་ཚོམ་དེ། དེའི་རྒྱུ་མཚན་དེ་ག་འདྲས་རེད་ཟེར་ན། ད་ལྟ་ལུས་ཀྱི་འོད་ཟེར་མཁན་དེ།

དེ་ལྟ་བུ་མ་ཉམས་པ་ལ་བརྟེན་ནས། དེ་ནས་སེམས་ཅན་ཐམས་ཅད་ཀྱིས་སངས་རྒྱས་བཅོམ་ལྡན་འདས་སྨན་གྱི་བླ་བཻ་ཌཱུརྱའི་འོད་ཀྱི་རྒྱལ་པོ་དེ་ལ་དེ་ནས་ད་ལྟ་འབྲེལ་བ་བྱུང་བ་ཁ་ཤས་ཀྱིས་སྐུ་གཟུགས་མཐོང་བ་ཁ་ཤས་ཀྱིས་མདོ་འདོན་པ་ཁ་ཤས་ཀྱིས་མདོ་ཡི་དོན་རྣ་བར་ཐོས་པ་ལ་སོགས་པ་དེ་ལ་ད་ལྟ་ད་ང་རང་ཚོ་སྤྱིར་བཏང་གི་ཁྲིད་ཡིག་ཐམས་ཅད་ཀྱི་ནང་ནས་གསུངས་ན་མཐོང་གྲོལ། ཐོས་གྲོལ། དྲན་གྲོལ། རེག་གྲོལ་ད་དེ་འདྲ་གསུངས་ཡོད་བ་རེད་ལ། དེ་ནས་དེ། སངས་རྒྱས་སྨན་གྱི་བླ་མ་བཻ་ཌཱུརྱ་འོད་ཀྱི་རྒྱལ་པོའི་གི་སྐུ་རི་མོ་བྲིས་བཞག་པ་ལྟ་བུ་དེ་དངོས་སུ་དང་པོ་མཇལ་ན་མཇལ་མ་ཐག་ཏུ་སངས་རྒྱས་ཀྱི་རེད་པས་ཟེར་ན་མཇལ་ཡས་སངས་རྒྱས་ཀྱི་མ་རེད། དེ་རྒྱུ་མཚན་ག་རེ་རེད་ཟེར་ན་སོ་སོའི་གི་འཁོར་བ་ཐོག་མ་མེད་པ་ནས་ད་ལ་ཐུག་གི་བར་དུ་ལ་ལས་བསགས་ཡོད་བ་རེད་ལ་ད་ལས་བཟང་པོ་བསགས་པའི་གི་འབྲས་བུ་དང་ལས་ངན་པ་བསགས་པའི་གི་འབྲས་བུ། དེ་རྣམས་དག་རིམ་གྱིས་རིམ་གྱིས་སྦྱོང་ཞིང་དག་ནས་ཡང་ཁ་ཤས་རང་གི་འབྲས་བུ་མྱོང་བ་ལ་བརྟེན་ནས་དག་དགོས་པ་དང་ཁ་ཤས་རང་གིས་བཤགས་སྦྱོང་བྱེད་པ་ལ་སོགས་པ་ལ་བརྟེན་ནས་དག་དགོས་པ་ཡོད་པ་ཡོད་པ་རེད་ལ། ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་སྨན་གྱི་བླ་བཻ་ཌཱུརྱ་འོད་ཀྱི་རྒྱལ་པོའི་ཞལ་ཐང་རི་མོར་བྲིས་བཞག་པ་གཅིག་མཇལ་ན། དེའི་བག་ཆགས་བཟང་པོ་དེ་སེམས་ཀྱི་སྟེང་དུ་བཞག་ནས་དེ་ནས་དེའི་མཐར་ཐུག། དེའི་ཞལ་མཇལ་བ་དེ་དོན་མེད་པར་འགྲོ་གི་རེད་པས་ཟེར་ན་དོན་མེད་པར་འགྲོ་གི་མ་རེད། དེ་ལ་བརྟེན་ནས་དད་པ་དང་མོས་གུས་རིམ་གྱིས་རིམ་གྱིས་ཁ་ཤས་ལ་དད་པ་དང་མོས་གུས་སྐྱེ་བའི་གོ་སྐབས་བྱུང། ཁ་ཤས་ལ་གནས་སྐབས་དད་པ་དང་མོས་གུས་སྐྱེ་བའི་གོ་སྐབས་མ་བྱུང་ན་ཡང་མ་འོངས་པ་ལ་རིམ་གྱིས་བག་ཆགས་བཟང་པོ་དེ་འཕེལ་རྒྱུ་ཡོད་པའི་དུས་སྐབས་བྱུང་ནས། དེ་ནས་མ་འོངས་པ་ལ་རིམ་གྱིས་རིམ་གྱིས་དེ་ནས་དམ་པའི་ཆོས་ལ་བརྩོན། ཐོས་བསམ་སྒོམ་གསུམ་མཐར་ཕྱིན་ནས། མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུས་བརྒྱན་པའི་སངས་རྒྱས་ཀྱི་གོ་འཕང་ཐོབ་གོ་སྐབས་ལྟ་བུ་ཡོད་བ་རེད་ལ། རྒྱུ་མཚན་དེའི་ཕྱིར་ན། སངས་རྒྱས་བཅོམ་ལྡན་འདས་སྨན་གྱི་བླ་བཻ་ཌཱུརྱ་འོད་ཀྱི་རྒྱལ་པོའི་སྨོན་ལམ་ཆེན་པོ་དང་པོ་བཏབ་པ་དེར་འབྲས་བུ་མེད་པ་ཡོད་བ་མ་རེད་དགོས་པ་དང་བཅས་པ་དང་དོན་དང་ལྡན་པ་ཡོད་བ་རེད། 接着在第十页呢， 这里又提到说。
那么佛告曼殊室利， 东方去子过十克劫沙等佛土， 有世界名净琉璃， 佛号药师琉璃光如来， 应正等觉， 明性圆满， 善事世间解， 无上事调御丈夫， 天人师， 佛， 博伽梵。 曼殊室利， 彼世尊药师琉璃光如来行普本行菩萨道时， 发十二大愿， 令诸有情所求皆得。 接着第一大愿， 这里就提到了。 那么在第十一页第一大愿， 愿我来世得阿耨多罗三藐三菩提时， 自身光明自然照耀无量无尽无边世界， 以三十二大丈夫相八十随行庄严其身， 令一切有情如我无意。 那你看到这里是发了第一大愿。